ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བཅུ་དགུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་རེས་གཟའ་སྤེན་པའི་དགོང་དྲོའི་ལས་རིམ་དེ་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་བཞིན་སྒྲོལ་མ་ལྷ་མོ་ལགས་ཀྱིས་བཀོད་སྒྲིག་གནང་བ་དང་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱི་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ལགས་དང་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས། དེ་རིང་གི་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་འདི་ན་ཡོད་པའི་མི་རྣམས་གཅིག་གྱུར་གྱི་འདུ་ཤེས་ལྡན་པའི་ཐོག་ནས་འཛམ་གླིང་ཞི་བདེ་དང་བྱམས་བརྩེ་ལྡན་པའི་སྤྱི་ཚོགས་ཤིག་བསྐྲུན་རྒྱུར་ལས་འགན་ཡོད་པའི་སྐོར་བཀའ་སློབ་ལམ་སྟོན་གནང་བ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། བོད་ཀྱི་ལོ་རྒྱུས་དང་འབྲེལ་བའི་དཔེ་དེབ་བདུན་སྟོང་ལྷག་ཡོད་པའི་མགོན་པོའི་བོད་ཀྱི་ལོ་རྒྱུས་དཔེ་མཛོད་ཁང་ཞེས་པ་ཞིག་བཞུགས་སྒར་དུ་གསར་འཛུགས་གནང་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གནད་དོན་གླེང་མོལ་ལེ་ཚན་ནང་རྒྱ་ནག་གཞུང་ནས་དྲ་རྒྱའི་འཇབ་རྒོལ་གྱི་ཉེན་ཁ་དང་དེར་གདོང་ལེན་བྱ་རྒྱུའི་མཉམ་བསྡུས་ཀྱི་ལས་དོན་ནི་རྒྱ་གར་དང་བོད་མིའི་སྤྱི་ཚོགས་གཙོས་པའི་འཛམ་གླིང་ནང་གི་ཡུལ་གྲུ་མང་པོའི་གལ་གནད་རྩི་ཡུལ་གྱི་གནད་དོན་གལ་ཆེ་ཞིག་ཏུ་གྱུར་ཡོད་པ་ལྟར་བདེ་འཇགས་དང་འཕྲུལ་རིག་ཐད་ཀྱི་སློབ་གཉེར་གནང་མྱོང་བའི་གནད་དོན་དབྱེ་ཞིབ་པ་བསྟན་འཛིན་ཡོན་ཏན་ལགས་སུ་བཀའ་འདྲི་ཞུས་པའི་གནས་ཚུལ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་བསྲིངས་ཞུ་བ་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་པའི་གོང་དེར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་འདིའི་ནང་དུ་ཡོད་པའི་མི་རྣམས་གཅིག་གྱུར་གྱི་འདུ་ཤེས་ལྡན་པའི་ཐོག་ནས་འཛམ་གླིང་ཞི་བདེ་དང་བྱམས་བརྩེ་ལྡན་པའི་སྤྱི་ཚོགས་ཤིག་བསྐྲུན་རྒྱུ་ལས་འགན་ཡོད་པའི་བཀའ་སློབ་ལམ་སྟོན་གནང་པའི་སྐོར་གནས་མཆོག་རྡོ་རྗེ་གདན་ནས་པདྨ་དངོས་གྲུབ་ལགས་ཀྱིས་བཏང་གནང་པའི་ཞིབ་ཕྲའི་གནས་ཚུལ་དེ་སྔོན་ལ་སྙན་སྒྲོན་ཞུ་གི་ཡིན། ཟླ་བ་འདིའི་ཕྱི་ཚེས་སུམ་ཅུ་ཉིན་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུས་འཁོར་གསུང་ཆོས་ར་བའི་ནང་ཕྱི་ནང་དད་ལྡན་ཆོས་ཞུ་བ་རྣམས་ལ་དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་ཉིན་གཉིས་པའམ་ཐ་མ་དེ་བཀའ་དྲིན་ཆེ་གནང་མཛད་སྐབས་བཀའ་སློབ་གནང་བའི་ནང། ང་ཚོ་འཛམ་བུ་གླིང་འདིའི་ནང་ཡོད་པའི་མི་རྣམས་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པར་གཅིག་གྱུར་ཡིན་དུས། ཕན་ཚུན་ཆགས་སྡང་ཕྱོགས་རིས་སྤངས་ཏེ་མི་གཅིག་གྱུར་གྱི་འདུ་ཤེས་ལྡན་པའི་ཐོག་ནས། འཛམ་བུ་གླིང་ཞི་བདེ་དང་བྱམས་བརྩེ་ལྡན་པའི་སྤྱི་ཚོགས་ཤིག་བསྐྲུན་རྒྱུར། ལས་འགན་ཡོད་སྐོར་ལམ་སྟོན་བཀའ་སློབ་སྩལ་གནང་སོང། ང་ཚོ་ཚང་མ་ལོ་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་གཅིག་གིས་གཅིག་གི་བརྩེ་བ་བྱས། ང་ཚོ་དང་ཁྱོད་ཚོ་ཟེར་ཡག་གི་ཆགས་སྡང་གི་སྐད་ཆ་དེ་ཕྱོགས་རིས་སྐད་ཆ་དེ་མི་དགོས་བྱས། དེ་འདྲ་ཞིག་གི་ཐོག་ནས་ཆོས་ཡོད་ནའི་རེད་མེད་ནའི་རེད། གང་ལྟར་འཛམ་བུ་གླིང་འདི་དངོས་གནས་དྲང་གནས་ཀྱི་ད་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ཞི་བདེ། སེམས་ཀྱི་ཞི་བདེ་ཡོང་ཡག་བཅས་ཀྱི་བྱམས་བརྩེ་ལྡན་པའི་འཛམ་བུ་གླིང་ཅིག་ཡོང་ཡག་འདི་ང་ཚོ་ཚང་མ་ལོག་གི་ལས་འགན་རེད་ཨ་ནེ་ཚང་མའི་སེམས་ལ་འདི་བཞག།
ད་དུང་གོང་ས་མཆོག་གིས་བཀའ་གནང་ཡ་ལ་ང་ཚོ་ཕལ་ཆེ་བ་སངས་རྒྱས་པའི་ཆོས་པ་ཞིག་ཡིན་དུས་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག་ཞེས་སྨོན་ལམ་རྒྱག་སྐབས་སངས་རྒྱས་ཀྱིས་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ཀྱི་ཐོག་ནས་སྐྱོན་གྱི་རིགས་མཐའ་དག་སྤངས་ཏེ་ཤེས་བྱ་ཐམས་ཅད་ཁོང་དུ་ཆུད་པ་བཞིན་དུ། ང་ཚོས་ཀྱང་དེ་ལྟར་བྱེད་ཐུབ་པ་ཞིག་ཡིན་པ་སོགས་ཀྱི་བཀའ་སློབ་གནང་སོང།
བྱས་ཙང་ཀ། ང་རང་ཚོ་ཚང་མ་ལོག་གིས་སངས་རྒྱས་ལ་སྐྱབས་སུ་མཆིའོ་ལབ་དུས། ད་དོན་དག་འདི་བློ་ལ་ཤར་བར་བྱས་ནས། སོ་སོའི་བློ་ཡི་སྐྱོན་རིགས་དེ། གཉེན་པོ་སྐྱེས་པའི་སྟོབས་ཀྱིས་ག་ལེ་ལེ་ཕར་སངས། ཨེ་ནི། སྐྱོན་རིགས་དེ་ཕར་སངས་ཀྱི་ཡིན་དུས་ཙམ་ནས་ནི། ཤེས་བྱ་ཤེས་པ་ལ་རྣམ་དཔྱོད་ཀྱི་འཇུག་པ་ཕར་རྒྱས་ཀྱི་ཡིན་དུས་ཙམ་ནས་སངས་རྒྱས་ཟེར་ཡག་དེ་ཡོང་གི་ཡོད་རེད། གཞན་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མུ་མཐུད་བཀའ་གནང་ཡ་ལ་ང་ཚོས་གཞན་དོན་གྱི་བྱང་ཆུབ་སེམས་དང། ཆོས་ཐམས་ཅད་ངོ་བོ་ཉིད་ཀྱིས་མ་གྲུབ་པར་སྟོང་པ་ཉིད་ཀྱིས་དྲན་ཞིང་བསྒོམས་པ་ཡིན་ན། སེམས་ལ་ཞི་བདེ་ཡོང་རྒྱུ་མ་ཟད་ལུས་པོའི་འཕྲོད་བསྟེན་དང། ཚེ་སྒྲུབ་ཀྱི་མཆོག་ཡིན་པ་གོང་ས་མཆོག་གི་ཐུགས་མྱོང་དང་འབྲེལ།

གང་ལྟར་སངས་རྒྱས་ལ་སྐྱབས་སུ་མཆིའོ་ཟེར་ཡག་གི་སངས་རྒྱས་ཟེར་ཡག་གི་ཚིག་གཉིས་པོ་དེའི་ཐོག་ནས་ཨེ་ནི་བྱང་ཆུབ་སེམས་དང་སྟོང་ཉིད་ཀྱི་ལྟ་བའི་གོ་བ་དེ་སླེབས་ཡོང་གི་འདུག་པ་ཨེ་ནི་ཚང་མས་ཧུར་ཐག་གནང་རོགས་གནང་ཞེས་ཞུ་ཡ་ཡིན་ཨེ་ནི་བཀྲ་ཤིས་བདེ་ལེགས། ད་རིང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་མདུན་ནས་གསུང་ཆོས་ཞུ་བར་བཅར་མཁན་ཁག་ཅིག་ལ་བཀའ་འདྲི་ཞུས་སྐབས། ཨོ་སི་ཀྲོ་ལི་ཡ་ནས་ཡིན་པ་བོད་རིགས་སྐར་མ་ཕུན་ཚོགས་ལགས་ཀྱིས་གསུང་དོན་ལ་ད་ལན་ཁོང་གོང་ས་མཆོག་གི་སྐུ་མདུན་ནས་གསུང་ཆོས་ཞུ་རྒྱུ་བྱུང་བར་སྐལ་བ་བཟང་པོ་ཞིག་དང། མགོན་པོ་གང་ཉིད་ཀྱིས་བཀའ་སློབ་གནང་བ་ཁག་སེམས་ལ་ཟུག་པོ་བྱུང་ཡོད་སྐོར་གསུང་གནང་བྱུང། སྐུ་མདུན་ནས་རྡོ་རྗེ་གདན་སྔོན་མ་སངས་རྒྱས་བཅོམ་ལྡན་འདས་ཕེབས་ཡོད་རེད། ཨ་ནི་དེ་རིང་ང་ཚོའི་མི་ཚེ་ལ་ཡ་སངས་རྒྱས་སྤྱན་རས་གཟིགས་བསྟན་འཛིན་རྒྱ་མཚོ་ཕེབས་ཡོད་རེད་ཨ་ནི་དཔེ་ལྟར་དངོས་གནས་རང་སྐལ་བ་བཟང་པོ་ཞེ་པོ་བྱུང་ང་ལྟ་བུ་དེ་སེམས་པ་སྐྱིད་པོ་ཞེ་པོ་བྱུང། དེ་འདྲ་བྱུང་སོང།

ད་ལན་རྡོ་རྗེ་གདན་ལ་ཡོང་བ་ཐེངས་དང་པོ་ཡིན། དེ་སྔ་ལོ་མང་སྔོན་ལ་གོང་ས་མཆོག་ཨོ་སི་ཀྲོ་ལི་ཡའི་ནང་མཇལ་མྱོང་ཡོད། ད་ལན་མཇལ་བ་དང་གསུང་ཆོས་ཞུ་བ་ཐེངས་གཉིས་པ་དེ་ཡིན། ད་ཐེངས་གོང་ས་མཆོག་མཇལ་བ་དཔེ་དགའ་བོ་བྱུང། ཁོང་གི་གསུང་ཆོས་ཀྱིས་ང་རང་བློ་སྟོབས་འཕེལ་སོང་ཅེས་བརྗོད་བྱུང། ཡང་ར་ཤི་ཡ་རང་སྐྱོང་མངའ་སྡེའི་ཐུ་བ་ནས་ཡིན་པ་ཕན་བདེ་ལགས་ཀྱིས་གསུང་དོན་ལ། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཞལ་མཇལ་གསུང་ཐོས་ཀྱི་སྐལ་བ་བཟང་པོ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད། དེ་ལྟ་བུའི་གསུང་ཆོས་དེ་ལོ་མང་སྔོན་ནས་ཞུ་འདོད་ཆེན་པོ་ཡོད། ད་ལན་གོང་ས་མཆོག་གིས་གསུང་ཆོས་སྐབས་བཀའ་སློབ་གནང་བ་ལྟར། ང་རང་གཞན་ལ་ཕན་འདོགས་བསྒྲུབ་རྒྱུའི་འདོད་པ་ཆེན་པོ་སྐྱེས་བྱུང་ཞེས་འགྲེལ་བརྗོད་གནང་བྱུང། འདི་ཚེས་སུམ་ཅུ་སོ་གཅིག་ཉིན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་བཀའ་དྲིན་ཆེ་གནང་མཛད་རྒྱུ་ཡིན་པ་རེད་འདུག་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། གཤམ་ལ་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་ཁག་སྙན་སྒྲོན་ཞུ་བ་ཡིན། ཐའེ་ཝན་གྱི་རང་བཙན་གཙང་མའི་བདག་དབང་ཐའེ་ཝན་མི་མང་ལ་ཡོད་པ་རེད་ཅེས་སྲིད་འཛིན་གྱི་འོས་མི་ལི་ཆང་ཚི་ཡིས་གསུངས་བཞག། དེ་ཡང་ཐེ་ཝན་ནས་རོའི་ཊར་གསར་འགྱུར་ལས་ཁང་གིས་ཕྱི་ཚེས་སུམ་ཅུ་ཉིན་གནས་ཚུལ་སྤེལ་བའི་ནང། ཐེ་ཝན་གྱི་རྒྱལ་ཡོངས་གྲོས་ཚོགས་དང་སྲིད་འཛིན་གྱི་འོས་བསྡུ་སླེབས་ལ་ཉེ་བའི་སྐབས་འདིར། སྲིད་འཛིན་གྱི་འོས་མི་གསུམ་བར་བགྲོ་གླེང་མང་དག་ཞིག་གནང་བའི་ནང། གནད་དོན་གཙོ་བོ་ནི་རྒྱ་ནག་དང་ཐེ་ཝན་མཚོ་གླིང་དབར་གྱི་དངངས་འཚབ་ཀྱི་ཐོག་བགྲོ་གླེང་གནང་ཡོད་འདུག་ལ། སྲིད་འཛིན་གྱི་འོས་མི་རེ་བ་ཆེ་ཤོས་ཡིན་པ། ལི་ཆང་ཚི་ཡི་ལགས་ཀྱིས། དེ་རིང་རེས་གཟའ་སྤེན་པའི་ཉིན། ཐའེ་ཝན་གྱི་རང་དབང་གཙང་མའི་བདག་དབང་དང། རང་བཙན་གྱི་གནད་དོན་གྱི་ཐག་གཅོད་བྱ་རྒྱུའི་འགན་དབང་ནི་ཐའེ་ཝན་མི་དམངས་ལ་ཡོད་པ་རེད་ཅེས་གསུངས་བཞག། རིང་མིན་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་ཐའེ་ཝན་གྱི་རྒྱལ་ཡོངས་གྲོས་ཚོགས་ཀྱི་འཐུས་མི་དང་སྲིད་འཛིན་གྱི་འོས་བསྡུ་གནང་གཏན་འཁེལ་བ་དང། རྒྱ་ནག་གིས་དམག་ཤུགས་དང་ཆབ་སྲིད་ཀྱི་གནོན་ཤུགས་སྤྲད་ནས། ཐའེ་ཝན། རྒྱ་ནག་གི་ཆ་ཤས་ཡིན་པར་བཤད་བཞིན་པའི་ཐོག། ཆར་ཅན་དམག་གྲུ་དང་གནམ་དམག་གནམ་གྲུ་སོགས་ཐེ་ཝན་མཚོ་གླིང་ཁུལ་བཏང་ནས། ཐེ་ཝན་གྱི་བདག་དབང་རྒྱ་ནག་ལ་ཡོད་པ་སྟོན་ཐབས་བྱ་མུས་ཡིན་འདུག་ཐེ་ཝན་གྱི་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་གྱི་འོས་མི་སྲིད་འཛིན་གཞོན་པ་ལས་ཐོག་ལི་ཆིང་ཚེ་ཡི་ལགས་ཀྱིས། རྒྱལ་ཡོངས་བརྙན་འཕྲིན་གྱི་ཐོག་བགྲོ་གླེང་སྐབས་ཐེ་ཝན་གྱི་གནད་དོན་གྱི་ཐད་རྒྱ་ནག་དང་ལྷན་གྲོས་མོལ་བྱ་རྒྱུར་ག་དུས་ཡིན་ཀྱང་སྒོ་ཕྱེ་ནས་བཞག་ཡོད་ཅེས་གསུངས་ཡོད་ཀྱང། རྒྱ་ནག་གིས་ཁོང་ནི་ཁ་བྲལ་རིང་ལུགས་པ་ཞིག་ལ་ངོས་འཛིན་བྱས་ནས་རྒྱ་ནག་གིས་ཁས་ལེན་བྱེད་ཀྱི་མེད་པ་རེད། སྲིད་འཛིན་གྱི་འོས་མི་ལི་ཆིང་ཁྲི་ལགས་ཀྱིས། ཐའེ་ཝན་རང་བཙན་གྱི་གནད་དོན་ནི་ཐའེ་ཝན་མི་དམངས་ས་ཡ་ཉི་ཤུ་རྩ་གསུམ་ཡིས་ཐག་གཅོད་བྱེད་ཀྱི་རེད་མ་གཏོགས་རྒྱ་ནག་ལ་ཐག་གཅོད་བྱེད་དབང་ཡོད་པ་མ་རེད་ཅེས་གསུངས་ཡོད་པ་རེད། རྒྱ་ནག་གིས་ཐའེ་ཝན་གྱི་རྒྱལ་ཡོངས་འོས་བསྡུ་འདི་ནི་དམག་དང་ཞི་བདེ་གཉིས་ནས་གཅིག་འོས་འདེམས་བྱ་རྒྱུའི་དུས་ཚོད་ཞིག་རེད་ཅེས་བཤད་བཞིན་པ་རེད།
རྒྱ་ནག་གཞུང་གིས་ཨ་མི་རི་ཀའི་ཡུལ་སྐོར་བ་རྒྱ་ནག་ཏུ་བསྐྱོད་མཁན་ཚོར་མཐོང་མཆན་ཝི་ཟ་སྤྲོད་རྒྱུ་སྟབས་བདེ་རུ་བཏང་ཡོད་པ་རེད་འདུག་དེ་ཡང་ཕྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་ཉིན་གནས་ཚུལ་ཐོན་པར་གཞིགས་ན་རྒྱ་ནག་གཞུང་གིས་འཆར་ལ་ཉེ་བའི་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་གཅིག་ནས་བཟུང་ཨ་མི་རི་ཀ་ནས་ཡུལ་སྐོར་བ་རྒྱ་ནག་ཏུ་བསྐྱོད་རྒྱུའི་མཐོང་མཆན་ཝི་ཟ་སྙན་ཞུ་སྟབས་བདེ་རུ་དང་ཡིག་ཆའི་ཆ་རྐྱེན་ཡང་མང་པོ་མེད་པ་བཟོས་ཡོད་པའི་སྐོར་འདི་ག་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་གྱི་རྒྱ་ནག་གཞུང་ཚབ་ཁང་གི་དྲ་རྒྱའི་ཐོག་ལ་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་རེས་གཟའ་སྤེན་པའི་ཉིན་གནས་ཚུལ་བཀོད་སྤེལ་བྱས་ཡོད་པ་རེད་འདུག་དེ་ནི་རྒྱ་ནག་གཞུང་གིས་བར་ལམ་ཏོག་དབྱིབས་བཅུ་དགུའི་ནད་ཡམས་ཁྱབ་གདལ་སྐབས་ལ་རྒྱ་ནག་གི་དཔལ་འབྱོར་ཉམས་རྒུད་ཕྱིན་པ་སླར་གསོ་བྱ་རྒྱུ་དང་ཡུལ་སྐོར་སྤྲོ་འཆམ་པ་འཕེལ་རྒྱས་གཏོང་རྒྱུའི་ཆེད་དུ་འགྱུར་བ་དེ་བཏང་བ་ཞིག་ཡིན་ཞིང། དེ་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་གྱི་རྒྱ་ནག་གཞུང་ཚབ་ཁང་གི་དྲ་རྒྱའི་ཐོག་ལ་ཕྱི་ཟླ་དང་པོའི་ཚེས་གཅིག་ནས་ཨ་མི་རི་ཀ་ནས་རྒྱ་ནག་ཏུ་ཡུལ་སྐོར་དུ་བསྐྱོད་མཁན་གྱི་ཡུལ་སྐོར་བའི་ཐོངས་མཆན Visa ཞུ་བའི་སྐབས་གནམ་གྲུའི Pass དང་མགྲོན་ཁང་མངགས་ཆ་བྱས་པའི་དཔང་རྟགས་སམ་ཡང་ན་མགྲོན་ཤོག་སོགས་དགོས་ཀྱི་མེད་པའི་སྐོར་བཀོད་ཡོད་པ་རེད་འདུག་དེ་བཞིན་རྒྱ་ནག་གཞུང་གིས་ཁ་སྔོན་ཡུ་རོབ་ཀྱི་རྒྱལ་ཁབ་ཧྥ་རན་སི་དང་ཇར་མ་ནི་ཨི་ཐ་ལི་ནེ་དར་ལེནྜ། སི་པན། མ་ལེ་ཤི་ཡ་བཅས་ཀྱི་ལག་འཁྱེར་པ་སེ་ཡོད་མཁན་རྣམས་ཕྱི་ཟླ་དང་པོའི་ཚེས་གཅིག་ནས་བཟུང་རྒྱ་ནག་ཏུ་བསྐྱོད་རྒྱུར་ཐོངས་མཆན Visa ཞུ་མི་དགོས་པར་ཟླ་བ་བཅུ་གཉིས་རིང་རྒྱ་ནག་ཏུ་འགྲོ་ཆོག་གི་ཡོད་པ་བཟོས་ཡོད་ཀྱང་གོང་གསལ་རྒྱལ་ཁབ་དྲུག་པོ་དེ་དག་གི་མི་དམངས་རྣམས་རྒྱ་ནག་ཏུ་བསྐྱོད་མཁན་ཚོར་ཉིན་བཅོ་ལྔ་རྒྱ་ནག་ཏུ་སྡོད་ཆོག་གི་ཡོད་པ་རེད་འདུག་ད་དུང་རྒྱ་ནག་གཞུང་གིས་ཉེ་ཆར་ཕྱི་ཟླ་བཅུ་གཅིག་པའི་ནང་རྒྱལ་ཁབ་ལྔ་བཅུ་ང་བཞི་ཡི་མི་སེར་རྒྱལ་ཁབ་གཞན་དུ་བསྐྱོད་པའི་སྐབས་ལམ་ཞོར་རྒྱ་ནག་ཏུ་བབས་ཚུགས་བྱེད་དགོས་མཁན་ཚོར་ཐོངས་མཆན Visa ཞུ་མི་དགོས་པའི་སྲིད་ཇུས་འགྱུར་བ་བཏང་ཡོད་པ་རེད་འདུག། རྒྱ་ནག་གི་དམག་སྤྱི་ཆེན་མོ་བཞི་ཐེ་བའི་དམག་དཔོན་དགུ་གྲོས་ཚོགས་ཀྱི་ཚོགས་མིའི་ཁོངས་ནས་ཕྱིར་འབུད་བྱས་བཞག། དེ་ཡང་ཧྥ་རན་སི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། རྒྱ་ནག་གཞུང་གིས Dong Jun བདེ་སྲུང་བློན་ཆེན་དུ་བསྐོ་གཞག་བྱས་པའི་རྗེས། ལས་འགན་བསྐྱར་སྒྲིག་བྱས་པའི་མཇུག་འབྲས་སུ། མེ་ཤུགས་འཕུར་མདའི་དམག་དོན་འཐབ་ཇུས་ཀྱི་དམག་སྤྱི་ཆེན་མོ་བཞི་ཐེ་བའི། དམག་དཔོན་དགུ་གྲོས་ཚོགས་ཀྱི་ཚོགས་མིའི་ཁོངས་ནས་ཕྱིར་འབུད་བྱས་བཞག། ཐག་གཅོད་དེ་བཞིན་རྒྱ་ནག་དབུས་དམར་ཤོག་ཚོགས་པའི་ལྷན་ཚོགས་གནང་བའི་རྗེས་རེས་གཟའ་པ་སངས་ཀྱི་ཕྱི་དྲོ་གསལ་བསྒྲགས་གནང་བ་ཞིག་ཡིན་ལུགས་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བཞག། འོན་ཀྱང་དམག་དཔོན་དགུ་པོ་དེ་གྲོས་ཚོགས་ནས་ཕྱིར་འབུད་བྱ་དགོས་པའི་རྒྱུ་མཚན་གྱི་སྐོར་ལ་འགྲེལ་བརྗོད་གང་ཡང་བྱས་མེད་པ་རེད་བཞག། རྒྱ་ནག་གཞུང་གི་ཐག་གཅོད་དེ་ནི་འདི་ལོའི་ཕྱི་ཟླ་བཅུ་པའི་ནང། བདེ་སྲུང་བློན་ཆེན། Li Shangfu། གར་སོང་ཆ་མེད་དུ་གྱུར་པའི་རྗེས་གནས་དབྱུང་བཏང་རྗེས་ཆེས་མཐོའི་དཔོན་རིགས་ཀྱི་ལས་འགན་བསྐྱར་སྒྲིག་ཆེ་ཤོས་བྱས་པ་ཞིག་ཡིན་པ་རེད། གནས་དབྱུང་བཏང་བའི་བདེ་སྲུང་བློན་ཆེན་ཟུར་པ་ལིའི་ཁོ་པ་ནི། འདི་ལོའི་ཕྱི་ཟླ་གསུམ་པའི་ནང་ལ་བདེ་སྲུང་བློན་ཆེན་དུ་བསྐོ་གཞག་བྱས་ཡོད་པ་དང། ཕྱི་ཟླ་བརྒྱད་པའི་ནང་ལ་མང་ཚོགས་ཀྱིས་གར་ཡོད་ཤེས་རྟོགས་མེད་པར་གྱུར་ཡོད་པ་དང་ཕྱི་ཟླ་བཅུ་པའི་ནང་བདེ་སྲུང་བློན་ཆེན་གྱི་ལས་འགན་ནས་ཁོ་པ་ཕྱིར་འབུད་བྱས་ཡོད་པ་རེད། ཟླ་བ་མང་པོ་བདེ་སྲུང་བློན་ཆེན་གྱི་ས་མིག་སྟོང་པ་ལྷག་པའི་རྗེས། རེས་གཟའ་པ་སངས་ཉིན Dong Jun བདེ་སྲུང་བློན་ཆེན་དུ་བསྐོ་གཞག་བྱས་ཡོད་པ་རེད། རེས་གཟའ་པ་སངས་ཉིན་རྒྱལ་ཡོངས་མི་དམངས་འཐུས་མིའི་ཁོངས་ནས་ཕྱིར་འབུད་བྱས་པའི་དམག་དཔོན་དགུ་པོ་དེ་ནི་འོས་འདེམས་མ་བྱས་པའི་གྲོས་ཚོགས་ཀྱི་འཐུས་མིའི་གྲས་ཡིན་འདུག།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། གཤམ་ལ་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་ཡིན། རྒྱ་གར་གཞུང་གིས་པཱ་ཀི་སི་ཐན་ལ་རྒྱ་གར་ནང་དུ་གཏོར་རྒོལ་གྱི་བྱེད་གཏེ་རྒྱ་གར་ལ་རྩིས་སྤྲོད་ཡོང་བའི་རེ་བ་བཏོན་ཡང་པཱ་ཀི་སི་ཐན་གཞུང་གིས་རྒྱལ་ཁབ་གཉིས་ཕན་ཚུན་ཉེས་ཅན་པ་རྩིས་སྤྲོད་ཆིངས་ཡིག་མེད་པའི་སྐོར་གསུངས་འདུག་དེ་ཡང་རྒྱ་གར་གྱི་ཕྱི་སྲིད་ལས་དོན་ལྷན་ཁང་མགྲིན་ཚབ་པས་པཱ་ཀི་སི་ཐན་ནང་དུ་ཡོད་པའི་དྲག་སྤྱོད་པ Hafiz Saeed རྒྱ་གར་དུ་རྩིས་སྤྲོད་ཡོང་བའི་རེ་སྐུལ་དང་ཆབས་ཅིག་འབྲེལ་ཡོད་ཀྱི་ཡིག་ཆ་ཁག་པཱ་ཀི་སི་ཐན་གཞུང་ལ་ཉེ་ཆར་ཕུལ་བའི་སྐོར་རེས་གཟའ་པ་སངས་ཉིན་རྒྱལ་ས་ལྡི་ལིར་གསར་འགོད་པར་གསུངས་ཡོད་པ་དང། Hafiz Saeed ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་འཇིགས་སྐུལ་རིང་ལུགས་པར་ངོས་འཛིན་བྱེད་པ་ཞིག་ཀྱང་རེད་ཅེས་གསུངས་ཡོད་པ་རེད། པཱ་ཀི་སི་ཐན་གཞུང་གི་ངོས་ནས་ཀྱང་རྒྱ་གར་གྱི་རེ་འདུན་ལག་སོན་བྱུང་བའི་སྐོར་གསུངས་ཡོད་པར་མ་ཟད། Lashkar-e-Taiba དྲག་སྤྱོད་ཤོག་ཁག་གསར་འཛུགས་བྱེད་མཁན་གྱི Hafiz Saeed རྒྱ་གར་གཞུང་ལ་དགོས་ཀྱི་ཡོད་པའི་གནས་ཚུལ་དེ་བདེན་པ་ཡིན་པ་དང་འོན་ཀྱང་རྒྱལ་ཁབ་གཉིས་ཕན་ཚུན་ཉེས་ཅན་པ་རྩིས་སྤྲོད་བྱེད་རྒྱུའི་ཆིངས་ཡིག་མེད་པའི་སྐོར་རེས་གཟའ་པ་སངས་ཉིན་གསུངས་འདུག། གོང་གསལ་གྱི Hafiz Saeed ནི་ཉིས་སྟོང་བརྒྱད་ལོར་རྒྱ་གར་གྲོང་ཁྱེར་བོམ་པེ་ནང་གཏོར་རྒོལ་བྱེད་གཏེ་ཡིན་པ་ངོས་འཛིན་བྱེད་པ་དང་མཉམ་འབྲེལ་རྒྱལ་ཚོགས་ཀྱི་འཇིགས་སྐུལ་རིང་ལུགས་པ Hafiz Saeed ནི་རྒྱ་གར་ནང་དུ་དྲག་སྤྱོད་ཀྱི་གཏོར་རྒོལ་ཐེངས་མང་བཏང་མཁན་གྱི་ཚོགས་པ་དང་འབྲེལ་བ་ཡོད་པའི་རྒྱ་གར་གཞུང་ལ་དགོས་པའི་བྱེད་གཏེ་ཞིག་ཏུ་ངོས་འཛིན་གནང་གི་ཡོད་པ་རེད། Hafiz Saeed ནི་ཉིས་སྟོང་བཅུ་དགུ་ལོའི་ཕྱི་ཟླ་བདུན་པའི་ནང་པ་ཀི་སི་ཐན་གྱི་འཇིགས་སྐུལ་རིང་ལུགས་པ་ཁ་གཏད་གདོང་ལེན་བྱེད་མཁན་སྡེ་ཚན་ནས་འཛིན་བཟུང་བྱས་ཏེ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་དང་པོའི་ནང་ལོ་ངོ་སུམ་ཅུ་སོ་གསུམ་གྱི་བཙོན་འཇུག་ཉེས་ཆད་བཏང་ཡོད་པ་རེད། Hafiz Saeed ནི་རྒྱ་གར་གཞུང་ལ་དགོས་པའི་འཇིགས་སྐུལ་རིང་ལུགས་པའི་ཐོ་གཞུང་ནང་གི་གཅིག་ཡིན་པ་དང། ཨ་མི་རི་ཀས་དེ་སྔ་ཉིས་སྟོང་བརྒྱད་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དྲུག་ཉིན་རྒྱ་གར་གྱི་གྲོང་ཁྱེར་བོམ་པེ་ནང་གཏོར་རྒོལ་བཏང་མཁན་གྱི་བྱེད་གཏེ་འཛིན་བཟུང་ཐུབ་མཁན་ལ་ཨ་སྒོར་ས་ཡ་བཅུ་རྔན་པ་སྤྲོད་རྒྱུ་ཡིན་པའི་གསལ་བསྒྲགས་གནང་ཡོད་པ་རེད། རྒྱ་གར་བྱང་ཤར་ཨ་སམ་མངའ་སྡེའི་ནང་ལ་མི་ལོ་བཅུ་ཕྲག་མང་པོའི་རིང་ཨ་སམ་ལ་རང་བཙན་དགོས་ཞེས་རྒྱ་གར་གཞུང་ལ་ངོ་རྒོལ་གྱེན་ལོག་བྱ་མཁན་གྱི་ཤོག་ཁག་ཞིག་གིས་རྒྱ་གར་གཞུང་དང་ལྷན་དུ་ཞི་མཐུན་ཆིངས་ཡིག་འཇོག་ཐུབ་པ་བྱུང་བཞག། དེ་ཡང་རྒྱལ་ས་ལྡི་ལི་ནས་ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། Arabinda Rajkhowa ཞེས་པས་འགོ་ཁྲིད་པའི་རྒྱ་གར་བྱང་ཤར་ཨ་སམ་མངའ་སྡེའི་ནང་གི། ULFA ཞེས་པའི་གྱེན་ལོག་པས། མི་ལོ་བཅུ་གཉིས་ཙམ་རིང་རྒྱ་གར་གཞུང་དང་ལྷན་དུ་འགྲིག་འཇགས་གྲོས་མོལ་བྱས་པའི་མཇུག་འབྲས་སུ། རྒྱ་གར་གཞུང་དང་ལྷན་དུ་ཞི་མཐུན་ཆིངས་ཡིག་འཇོག་ཐུབ་པ་བྱུང་འདུག་ལ། རྒྱལ་ས་ལྡི་ལིར་ཞི་མཐུན་ཆིངས་ཡིག་འཇོག་པའི་མཛད་སྒོའི་ཐོག་རྒྱ་གར་གྱི་ནང་སྲིད་བློན་ཆེན་ཨ་མིད་ཤཱ་མཆོག་དང་ཨ་སམ་མངའ་སྡེའི་དཔོན་རིགས་མཐོ་གྲས། ཧི་མན་ད་སྦིས་བྷ་སར་མ་ལགས་ཕེབས་ཡོད་འདུག་འོན་ཀྱང་གྱེན་ལོག་ཤོག་ཁག་དེའི་ངར་དལ་ཆེ་བའི་ཡན་ལག་གི་འགོ་ཁྲིད་པར་ཀཱཤ་བྷ་རུ་ལགས་ཀྱིས་ཞི་མཐུན་ཆིངས་ཡིག་དེའི་ཆ་ཤས་ལེན་མེད་པ་རེད་བཞག་རྒྱ་གར་གྱི་པི་ཏི་ཨའི་གསར་ལས་ཁང་གིས་བཤད་པར་གཞིགས་ན་པར་ཀཱཤ་བྷ་རུ་ལགས་ཁོ་པ་རྒྱ་ནག་དང་མཱ་ཡན་མཱར་གྱི་ས་མཚམས་སུ་གབ་ཡིབ་བྱས་ནས་བསྡད་ཡོད་འདུག་ཨལ་ཕཱ་ཞེས་པའི་གྱེན་ལོག་སྒྲིག་འཛུགས་དེ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོར་གསར་འཛུགས་བྱས་པ་ཞིག་ཡིན་པ་དང་གྱེན་ལོག་ཤོག་ཁག་དེས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ཐམ་པའི་ལོ་མཇུག་ནས་བཟུང་ཨ་སམ་ལ་རང་བཙན་དགོས་པའི་དགོས་འདུན་བཏོན་ནས་མི་དམངས་བཙན་བཟུང་བྱས་པ་དང་བཙན་འཕྲོག་བྱས་པ། མི་གསོད་ཁྲག་སྦྱོར་དང་མངའ་སྡེའི་ཁེ་གཉེར་ལས་ཁང་ཆེ་ཁག་གཏོར་བཅོམ་བྱས་པ་སོགས་ཀྱི་འཇིགས་སྐུལ་གྱི་ལས་འགུལ་དུ་མ་ཞིག་སྤེལ་ཡོད་པ་རེད། རྒྱ་གར་གཞུང་གིས་ཆིག་སྟོང་དགུ་བརྒྱ་དགུ་བཅུ་ཐམ་པ་ལོར་ཨལ་ཕཱ་སྒྲིག་འཛུགས་བཀག་སྡོམ་གནང་ཡོད་སྟབས་གྱེན་ལོག་ཤོག་ཁག་དེས་ཁྱིམ་མཚེས་རྒྱལ་ཁབ་བང་ལ་དེ་ཤི་ནས་ལས་འགུལ་སྤེལ་ཡག་འགོ་འཛུགས་བྱས་ནས་རྒྱ་གར་བྱང་ཤར་ནང་དུ་ཡོད་པའི་གྱེན་ལོག་ཤོག་ཁག་མང་པོ་དང་ལྷན་འབྲེལ་མཐུད་བྱས་ནས་འཇིགས་སྐུལ་གྱི་ལས་འགུལ་དུ་མ་ཞིག་སྤེལ་ཡོད་པ་རེད། རྒྱ་གར་གྱི་དམག་མིས་ཆིག་སྟོང་དགུ་བརྒྱ་དགུ་བཅུ་ཐམ་པ་ལོ་ནས་བཟུང་ད་བར་ཨལ་ཕཱ་གྱེན་ལོག་ཤོག་ཁག་ལ་ཁ་གཏད་གཅོག་རྒྱུའི་ལས་འགུལ་སྤེལ་ཡོད་པ་རེད།
བལ་ཡུལ་གྱི་ཆེས་མཐོའི་ཁྲིམས་ཁང་གིས་ད་ལྟའི་བལ་ཡུལ་གཞུང་འཛིན་པ CPN ཞེས་པའི་མའོ་ཚོགས་པས་སྣེ་ཁྲིད་པའི་གྱེན་ལོག་འགོ་འཛུགས་ཀྱི་ཉིན་མོ་དེར་མི་དམངས་ཀྱི་དམག་འཁྲུག་ཉིན་མོ་ཞེས་གཞུང་འབྲེལ་གུང་སེང་བཞག་རྒྱུའི་ཐག་གཅོད་དེར་བརྩི་མེད་གཏོང་དགོས་པའི་ཐག་གཅོད་གནང་འདུག་བལ་ཡུལ་གྱི་ཆེས་མཐོའི་ཁྲིམས་དཔོན Anand Mohan Bhattarai དང Mahesh Sharma Paudel རྣམ་གཉིས་ཀྱིས་གཞུང་གི་ཐག་གཅོད་དེ་བརྩི་མེད་བཏང་ཡོད་པ་རེད། བལ་ཡུལ་ནང་གི་རྒྱལ་ནང་དམག་འཁྲུག་དེ་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོའི་ཕྱི་ཟླ་གཉིས་པའི་ཚེས་བཅུ་གསུམ་ཉིན་འགོ་བཙུགས་ཏེ་ཉིས་སྟོང་དྲུག་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་གཅིག་ཉིན་ཕྱོགས་ཕན་ཚུན་གལ་ཆེའི་ཞི་བའི་གྲོས་འཆམ་བྱུང་བའི་རྗེས་དམག་འཁྲུག་མཇུག་སྒྲིལ་ཡོད་པ་རེད། དེར་བརྟེན་བལ་པོའི་མའོ་ལྟ་སྤྱོད་རིང་ལུགས་པས་སྣེ་ཁྲིད་པའི་གྱེན་ལོག་ཤོག་ཁག་གིས་ལོ་ལྟར་བལ་པོའི་ལོ་ཐོའི་ནང་གི་ཕྱི་ཟླ་གཉིས་པའི་ཚེས་བཅུ་གསུམ་ཉིན་མོ་དེ་ནི་མི་དམངས་ཀྱི་དམག་འཁྲུག་ཉིན་མོ་སྲུང་བརྩི་ཞུ་བཞིན་ཡོད་པ་རེད། ད་ལོའི་བལ་པོའི་དུས་ཆེན་དེ་ནི་དམག་འཁྲུག་ཉིན་མོ་གཞུང་འབྲེལ་གྱི་སྲུང་བརྩི་ཞུ་རྒྱུར་བལ་ཡུལ་གྱི་མའོའི་ལྟ་སྤྱོད་རིང་ལུགས་པས་སྣེ་ཁྲིད་པའི་གཞུང་གིས་གསལ་བསྒྲགས་བྱས་ཡོད་ལ། ད་དུང་གཟའ་འཁོར་སྔོན་དེར་བལ་ཡུལ་གྱི་སྲིད་བློན་པུཤ་པ་ཀ་མལ་དཱ་ཧལ་ཡིས་གཞུང་འབྲེལ་གྱི་དུས་ཆེན་ཁག་ཅིག་ཉུང་དུ་གཏོང་རྒྱུ་ཡིན་ལུགས་གསུངས་ཡོད་པ་རེད། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་བོད་ཀྱི་ལོ་རྒྱུས་དང་འབྲེལ་བའི་དཔེ་དེབ་བདུན་སྟོང་ལྷག་ཡོད་པའི་མགོན་པོའི་བོད་ཀྱི་ལོ་རྒྱུས་དཔེ་མཛོད་ཁང་ཞེས་པ་ཞིག་བཞུགས་སྒར་རྡ་རམ་ས་ལར་གསར་འཛུགས་གནང་འདུག་ཞིབ་གསལ་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ད་འདི་ཞལ་ལས་འདི་མགོན་པོའི་བོད་ཀྱི་ལོ་རྒྱུས་དཔེ་མཛོད་ཁང་ནང་ལོགས་ལ་ཕེབས། བཙལ་བའི་སྐད་ཡིག་མི་འདྲ་བཞི་རེད། ད་མང་ཤོས་དེ་དབྱིན་ཇི་རེད། དེ་ནི་བོད་ཡིག་རེད།
དེ་ནི་ཧིན་དིའི་སྒང་ལ་ཡོད་རེད། དེ་ནི་རྒྱ་ཡིག་སྒང་ལ། འོ་ཐུགས་ཆེ་ནི། གེགས་མ་སློག་ཞེས་གསུངས་པ་རེད། བཞུགས་སྒར་དྷརམ་ས་ལ་ནི་བོད་མི་དང་རྒྱ་གར་ཙམ་མིན་པར་ཕྱི་རྒྱལ་ཡུལ་གྲུ་འདྲ་མིན་ནས་ཡུལ་སྐོར་སྤྲོ་འཆམ་ཡོད་སའི་ལྟེ་གནས་ཤིག་ཀྱང་ཡིན་ནའང། མི་དམངས་རང་བཞིན་གྱི་དཔེ་མཛོད་ཁང་ནི་ཧ་ལམ་མེད་པ་ལྟ་བུ་ཡིན་པར་བརྟེན། བོད་མི་ན་གཞོན་མགོན་པོ་དོན་འགྲུབ་ལགས་ཀྱིས་འགན་འཁྱེར་བཞེས་ཏེ་ཁུལ་འདིར་མགོན་པོའི་བོད་ཀྱི་ལོ་རྒྱུས་དཔེ་མཛོད་ཁང་ཞེས་པ་ཞིག་གསར་འཛུགས་ཀྱིས། གཙོ་བོ་དུས་རབས་རིམ་བྱུང་གི་བོད་ཀྱི་ལོ་རྒྱུས་རྐྱང་པའི་དཔེ་ཆ་དང་དེའི་ཐོག་གཞན་སྐད་དམ་གཞན་མི་རིགས་སོགས་ཀྱི་བོད་དང་འབྲེལ་བའི་སྐོར་གྱི་ལོ་རྒྱུས་དཔེ་ཆ་དང་ཡིག་ཆ་སོགས་མཁོ་སྒྲུབ་གསོག་ཉར་གྱིས་དུས་རབས་དང་མཐུན་པར་ལྟ་ཀློག་དང་འཆད་ཉན་བྱེད་སའི་ཁོར་ཡུག་བསྐྲུན་རྒྱུ་དེ་ཡིན་པ་འགྲེལ་བརྗོད་གནང་བྱུང།
ད་ནི་རྒྱ་ནན་མགོན་པོའི་བོད་ཀྱི་ལོ་རྒྱུས་དཔེ་མཛོད་ཁང་དེ་སྦྱོང་རྒྱུ་ལུས་བྱུང་ང་མྱོང་ཐ་ལ་ནི་ཡ་ཆེ་ནི་མང་བ་ལུས་བྱུང་ང་ཞུགས་ལ་སྐབས་དེ་དུས་ཡང་དེ་ལས་ཆིག་ཤེས་རྒྱ་ཆེ་བས་ཀྱི་ལས་ཤེས་དེ་འདྲ་དཔེ་དུས་ད་འདི་མགོན་པོའི་བོད་ཀྱི་ལོ་རྒྱུས་དཔེ་མཛོད་ཁང་དེ་སྐབས་དེ་ཀྱི་ལས་ཤེས་ཀྱི་ཡང་སྡེ་མཚན་ཁོངས་སུ་བ་བཅུག་ཡ་དེ་ཡིན་དུས་ན།

དབྱིན་སྐད་གཙོ་བོར་གྱུར་བའི་སྐད་ཡིག་མི་འདྲ་བ་ཉི་ཤུ་རྩ་གསུམ་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་རྣམ་དང་གསུང་རྩོམ་གྱི་ཕྱག་དཔེ་ཆིག་སྟོང་བརྒྱད་བརྒྱ་ལྷག་ཡོད་པ་དེ་དག་བཞུགས་སྒར་ཁུལ་གྱི་མི་མང་ཚང་མ་ཡིས་མཉམ་སྤྱོད་དང་གཡར་ཉོ་ཆོག་གི་འདུག།
དཔེ་མཛོད་ཀྱི་ཚོགས་མི་གི་འགྲོ་སྟངས་སུ་འགྲོ་ཆོག་ར། ང་ཚོ་དབྱིན་སྐད་ནས Membership ཟེར་རོ། ཨ Membership ད་དེ་སྡེ་ཚན་གཉིས་ཡོད་རེད་གཅིག་དེ་འདིར་ཕྱི་རྒྱལ་མི་རིགས་ལ་ཁོང་ཚོ་ཡང་ལོ་བ་ཞིག་རེད་གཅིག་དེ་ད་རྒྱ་གར་དང་བོད་པ་མི་ལ་ད་ཁོང་ཚོའི་ནང་དཔེ་མཛོད་ནང་ལོག་ཡོང་ཉེ་ཡིན་པ་ཡིན་ན་ཁོ་ཟླ་བ་གཅིག་ཟླ་བ་གཅིག་ལ་སྒོར་མོ་ལྔ་བརྒྱ་བརྒྱ་ཇུས་རེད་དེ་ནས་ཟླ་བ་གཅིག་བྱས་དེའི་གཞུག་ལ་ནི་ཟླ་བ་གསུམ་ཟླ་བ་དྲུག་ཟླ་བ་དགུ་ལོ་གཅིག་ལོ་གཉིས་ལོ་གསུམ་གྱི་དཔེ་མཛོད་ཀྱི་ཚོགས་མི་བཟོས་ཡ་ཡོད་རེད། དེ་ཡང་ཁ་རྒྱུན་དུ་དཔེ་ཀློག་ནི་མི་རིགས་ཡར་ཐོན་གྱི་རྐྱེན་རྩ་ལྟ་བུ་ཡིན་ཟེར་བ་བཞིན་མི་རིགས་ཤིག་གི་འོད་སྟོང་ལྡན་པའི་མདུན་ལམ་དང་ཡང་འབྲེལ་བ་ཆེན་པོ་ཆགས་ཡོད་པ་མ་ཟད་སོ་སོ་སྒེར་གྱི་རྣམ་དཔྱོད་དང་བློ་གྲོས་གོང་འཕེལ་ཡོང་བ་ལ་ཡང་ཧ་ཅང་གི་ཕན་ཐོགས་ཡོད་ཅིང་རྒྱ་ནན་ལོ་རྒྱུས་དཔེ་མཛོད་ཁང་དེའི་དམིགས་ཡུལ་གཙོ་བོ་ནི་བོད་རིགས་དང་འབྲེལ་ཆེ་བའི་ལོ་རྒྱུས་སྤྱི་དང་ལྷག་དོན་དུ་བོད་ཀྱི་ལོ་རྒྱུས་རིག་པ་དང་གཞུང་ལུགས་ལོ་རྒྱུས་ཀྱི་ལག་ལེན་དངོས་ཐད་སྤྱད་ནས་རིན་ཐང་གི་ལྟ་ཚུལ་ཁ་སྣོན་རྒྱག་རྒྱུ་སོགས་ཡིན་པ་འགྲེལ་བརྗོད་གནང་བྱུང། གཞན་ཡང་རྒྱ་ནན་ལོ་རྒྱུས་དཔེ་མཛོད་ཁང་དེ་ནི་གསར་འཛུགས་གནང་མཁན་མགོན་པོ་དོན་གྲུབ་ལགས་ནས་ཕྱི་ལོ་ཉིས་སྟོང་གཅིག་ལོར་བོད་ནས་རྒྱ་གར་ལ་བྲོས་བྱོལ་དུ་ཡོང་སྟེ་མ་སུ་རི་བོད་ཁྱིམ་སློབ་གྲྭ་ནས་སློབ་མཐར་སོན་པའི་རྗེས་ས་རཱ་མཐོ་སློབ་ཏུ་ལོ་རྒྱུས་ཐོག་གཙུག་ལག་རབ་འབྱམས་པའི་བླ་བར་མཐར་སོན་བྱུང། དེ་ནས་བཱ་ན་རཱས་ཧིན་དྷུ་གཙུག་ལག་སློབ་གཉེར་ཁང་དུ་དེང་རབས་རྒྱ་གར་གྱི་ལོ་རྒྱུས་དང་འཛམ་གླིང་ལོ་རྒྱུས་ཐོག་གཙུག་ལག་རབ་འབྱམས་པའི་བསླབ་པར་མཐར་སོན་བྱུང་འདུག་པ་མ་ཟད་བོད་ཁྱིམ་སློབ་གྲྭའི་མཐོ་རིམ་ལོ་རྒྱུས་དགེ་རྒན་གྱི་ཕྱག་ལས་ཀྱང་གནང་མྱོང་འདུག་ཅིང། ཁོང་གིས་བོད་ཀྱི་ལོ་རྒྱུས་དང་འབྲེལ་བའི་དཔེ་མཛོད་ཁང་དེ་ནི་ཆེད་འཛུགས་ཀྱི་དམིགས་ཡུལ་ནི། དེ་སྔོན་ཉིས་སྟོང་བཅོ་གསུམ་ཙམ་ནས་ཡོད་པ་དེ་ད་ཆ་མངོན་འགྱུར་བྱུང་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་བོད་མིའི་སྤྱི་ཚོགས་ཀྱི་དྲ་རྒྱའི་བདེ་འཇགས་ཀྱི་གནད་དོན། རྒྱ་ནག་ཕྱོགས་ནས་དྲ་རྒྱའི་འཇབ་རྒོལ་གྱི་ཉེན་ཁ་དང་དེར་གདོང་ལེན་བྱ་རྒྱུའི་མཉམ་འདུས་ཀྱི་ལས་དོན་ནི་རྒྱ་གར་དང་བོད་མིའི་སྤྱི་ཚོགས་ཐེ་བའི་འཛམ་གླིང་ནང་གི་ཡུལ་གྲུ་མང་པོའི་གལ་གནད་བརྩི་ཡུལ་གྱི་གནད་དོན་གལ་ཆེ་ཞིག་ཏུ་གྱུར་ཡོད་པ་རེད། ཐེངས་འདིའི་གནད་དོན་གླེང་མོལ་གྱི་ལེ་ཚན་ནང། བདེ་འཇགས་དང་འཕྲུལ་རིག་གི་ཐད་སློབ་གཉེར་གནང་མྱོང་ཡོད་པའི་གནད་དོན་དབྱེ་ཞིབ་པ་བསྟན་འཛིན་ཡོན་ཏན་ལགས་དང་ལྷན་དུ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
རྒྱ་ཆེའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་འདི་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན།
དེ་རིང་ང་ཚོས་ལས་རིམ་འདིའི་ཐོག་ལ། ད་ད་ལྟ་འཛམ་བུ་གླིང་ནང་ལོགས་ལ་ཡ། ད་དུས་རབས་དམག་འཁྲུག་གི་དུས་རབས་གཅིག་དང་ལྷག་པར་དུ་ད་དེང་སང་དམག་འཁྲུག་གི་ངོ་བོ་དེ་ཚོ་འགྱུར་བ་འགྲོ་བསྡད་ཡ་དུས་ཚོད་ཅིག་ཆགས་འགྲོ་གི་ཡོད་རེད། དེང་སང་གོ་མཚོན་གཅིག་པོའི་ཐོག་ནས་མ་ཡིན་པར་ཚོང་དང། ཕྱི་འབྲེལ་གྱི་སྲིད་ཇུས་རེད། ལྷག་པར་དུ། འཕྲུལ་ཆས་ཀྱི་ཐོག་ནས་དེང་སང་ཆེས་ཡར་ཐོན་གྱི་གནས་བབ་ཅིག་ཆགས་བསྡད་ཡོད་དུས། དེ་འདྲ་ཞིག་གི་ཐོག་ནས་ཡང་དྲ་རྒྱའི་གི་ཐོག་ནས་ད། འཐབ་རྒོལ་བྱེད་ཡ་ད་ཡང་ཅིག་ཏུ་བ་འཇབ་རྒོལ་བྱེད་ཡ་གནས་ཚུལ་དེ་འདྲ་ཡང་སེ་ཡོང་བསྡད་ཀྱི་ཡོད་རེད། ད་རྒྱ་ནག་གི། ད་འཛམ་བུ་གླིང་ནང་ལོགས་ལ་ཡང་ཅིག་འབྲེལ་བ་བྱེད་སྟངས་རེད། ནི། འཕྲུལ་རིག་གི་ཐོག་ནས་དེང་སང་གློག་ཀླད་མཚོན་པའི་ད། དྲ་རྒྱའི་ནང་ལོགས་ལ་ཡང་འཇབ་རྒོལ་བྱེད་ཡ་གི་གནས་ཚུལ་འདི། ཐེངས་མ་གཅིག་གཉིས་མ་ཡིན་པར་འཛམ་བུ་གླིང་ཡུལ་གྲུ་མང་པོ་ཅིག་གིས་དོ་སྣང་བྱས་ཏེ་གནས་ཚུལ་ཆགས་བསྡད་ཀྱི་འདུག་འདི་དང་འབྲེལ་བྱས། ནི། དེ་རིང་ང་ཚོས་ལས་རིམ་འདིའི་ཐོག་ལ། བསྟན་འཛིན་ཡོན་ཏན་ལ། ནི། ད་འགྲོ་བ་མིའི་ཐོབ་ཐང་གི་གནད་དོན་རེད་བོད་གནས་ཀྱི་ཉམས་ཞིབ་ཀྱི་ཐོག་ལ་ཡང། ཅིག་དུས་ཚོད་བཏང་གནང་གི་ཡོད་རེད་བསྟན་འཛིན་ཡོན་ཏན་ལགས་དེ་རིང་ཡང་ཆེད་མངགས་གདན་འདྲེན་ཞུས་བྱས་ད་ད།

ཚོགས་པ་མང་པོ་ཅིག་གིས་ད་རྒྱ་ནག་ནས Origin བྱེད་ཆོག་གི་ཨ་ནི་དེ་ཚོ་ང་ཚོ Account ང་ཚོ་རྒྱ་ནག་ནས་བཟོས་བཞག་འདུག་ལབ་ནས་དེ་ཚོས target བྱེད་ས་ང་ཚོ་བོད་མི་རྒྱ་གར་ལ་ཡོད་པའི་བོད་མི་དེ་ཚོ་ལ་རེད་བཞག་ལབ་ནས་ཨ་ནི་ནང་ལོགས་ལ་ཨ་ནི main ད་ཁོ་ཚོ་ཐབས་ལམ་དེ་ག་རེ་འདུག་ལབ་ན་གནས་ཚུལ་རྫུན་མ་འདྲ་པོ་བཟོས་དཀྲོག་གཏམ་འདྲ་པོ་བཟོས་ད་བོད་པའི་བོད་པ་ཡིན་མདོག་རྣམ་པ་དེ་བཏོན་ནས་ཨ་ནི་སྤྱི་ཚོགས་ནང་ལོགས་ལ་དཀྲོག་གཏམ་སྦྱངས།

ཚོགས་རེད་ད་ནི་ས་གཅིག་ལ། ད་དེའི་ནང་ལོགས་ལ discuss ང་ཚོ་བྱེད་དུས་ངོ་པ། ཨ་ནི་སྐུ་མགྲོན་གཉིས་སྐད་བཏང་རེད་བློ་བཟང་རྒྱ་མཚོ་སྲི་ཐར་ལགས་ཁོ་རང director TibCERT ག་ཅི director དང་ཨ་ནི Tibet Action Institute ག་ཅི་ད་བོད་པའི་ནང་ལོགས་ལ Cyber Security སྒང་ལས་ཀ་ཆེ་ཤོས་འགན་ཆེ་ཤོས་ཁྱེད་གཉིས་གྲངས་གཅིག་རེད་ཁོ་རང་སྐད་བཏང་རེད་ཨ་ནི་རྒྱ་གར་སྤྱི་ཚོགས་ནང་ལོགས་ལ་ང་ཚོ།

ད་འདི་ལ་གདོང་ལེན་ག་འདྲས་བྱེད་དགོས་རེད་དཔེར་ན་ཁྱེད་རང་ཉམས་ཞིབ་གནང་གི་ཡོད་རེད། འདི་ལ་གལ་སྲིད་ཁ་གཏད་རེ་བཅག་དགོས་ཀྱི་ཡོད་ན་ག་འདྲས་བཅག་དགོས་ཀྱི་རེད་ད་དེ་ལ་ཡ། བཙན་བྱོལ་བཙན་བྱོལ་ནང་གི་སྒྲིག་འཛུགས་དང་དབུས་བོད་མིའི་སྒྲིག་འཛུགས་དང་ད་ག་ནང་བཞིན་གཞུང་འབྲེལ་མ་ཡིན་པའི་ཚོགས་པ་རེད་ད་ག་ནང་བཞིན་ད TibCERT དང། Tibet Action Institute ཁོང་རྣམ་ཚོ་བོད་དོན་ལས་འགུལ་བསྟི་གནས་ཁང་ཁོང་རྣམ་ཚོས་ཀྱི་དེ་ལ་ཡར་ལས་འགུལ་དེ་འདྲ་མང་པོ་གནང་གི་ཡོད་རེད་ད་ད་ག་རེ་གནང་གི་འདུག་ད་དུང་ག་རེ་གནང་དགོས་ཀྱི་རེད། ད་འདི་འདྲའི་སྐོར་ལ་ད་བཀྲལ་བཀལ་བྱས་ལ་ན་ད་འདི་མཉམ་དུ་ཁ་བརྡ་བྱེད་ཆེད་དུ་ང་ཚོ།

ང་ཚོ་ད General Public ཡོད་ར་ད་རྒྱ་གར་ནང་ལོགས་ལ་ཨ་ནི་མི་དམངས་དང་བོད་མི་དམངས་ཁོ་རང་གཉིས་ཀྱི་མ་ལ་ད Cyber Security སྒང Attention དེ་ཏོག་ཙམ་ཅིག་ཉུང་ཙམ་ཡོད་རེད་ལབ་ནས་ད་དེ་དཀའ་ངལ་ཤུགས་ཆེན་པོ་ཅིག་དེ་དེ་བོ་ལ་མི་དམངས་ཀྱི་ད་གོ་རྟོགས་མེད་ཡག་ཞིག་མི་དམངས་ཀྱི་དོན་སྣང་དེ་ཉུང་དྲགས་པའི་དཀའ་ངལ་ཅིག་ཡོད་རེད་ལབ་ནས་དེ་གསལ་པོ་ཅིག་ལ། ལོས་ལོས།
ད་དེ་ལ། ཨ་ནི། ལོས།
གསུངས་གསུངས་དང། ཨ་ནི་ད།

ཨ་ནི་ད་ང་རང་ག་ཅིག་ད research བྱས་ནས་ད་ལྟ་གནས་སྟངས་ག་རེ་མཐོང་ཟེར་ན་ད་ང་རང་གིས་ད་ཤེས་ཀྱི་ཡོད་ན་ཤེས་ཀྱི་མེད་ན་ད་གཅིག་ག་རེ་མཐོང་ཟེར་ན་ང་ཚོ་བོད་བོད་གཞུང་དང་ཨ་ནི་བོད་པའི་གི་ང་ཚོ་ད cyber སྒང་ལས་ཀ་བྱེད་མཁན་མང་ཆེ་གང་ས་རོགས་རམ་གནང་མཁན་ང་ཚོ་ཕྱི་ཕྱི་རྒྱལ་ཁབ་ནས་རེད་ཤག་ལ། foreign ནས་མང་ཆེ foreign ན་ཨ་ནི་ཁོང་ཚོ་གི་རོགས་རམ་ད་དཔེ་ཡག་པོ་གནང་གི་འདུག་ལ་དཔེ་ཆ་བཞག་ན་དེ་སྔོན་ལ་ལབ་པ་ནང་བཞིན་རོགས་རམ་གནང་མཁན་མང་ཆེ citizen lab། ཨཱ་ནི། བྱས་ཙང Citizen Lab ཨཱ་ནི Volexity ཨཱ་ནི་གཞན་པ་ད་འདི་འདྲས་ཕྱི་ཡི་རྒྱལ་ཁབ་ནས་ད Washington དང Canada དང་དེ་འདྲས་ནས་མང་པོ་དཔེ་འདུག་ལ་བྱས་ཙང་རྒྱ་གར་གྱི་ནང་ལོགས་ནས་དེ་འདྲས Partnership བྱས་པ་ཤུགས་ཆེན་པོ་དེ་འདྲས་ངས་མཐོང་མ་སོང་ལ་ཨཱ་ནི། ད་ཡིན་ན་ཡང་ད་ད་ལྟ་དེ་གནས་སྟངས་ད་འགྱུར་བ་ཏིག་ཙ་ཏིག་ཙ་ཐེབས་ཀྱི་འདུག་ལ་ག་ཅིག་ན་ན་ད་ད་ལྟ་ང་ཚོ

རྒྱ་ནག་གཞུང་གིས་འདུལ་བ་འཛུལ་ཞུགས་བྱས་ཡོད་ན་ག་འདྲའི་བཟོ་གི་འདུག་ཁོ་རང་ཚོས་ཉམས་ཞིབ་བྱེད་ཡག་གི། ག་རེ་ཟེར་དགོས་རེད་ད་དཔེ་མཚོན་བཟོ་འདྲ་ཅིག་ཆགས་འགྲོ་གི་འདུག་ག་རྒྱ་གར་གཞུང་གིས་དཔེར་ན་རྒྱ་གར་དང་རྒྱ་གར་གཞུང་དང་ཡང་མིན་ན་རྒྱ་གར་གྱི་ཚོང་པ་ཚོས་ཀྱིས་འདི་འདྲའི་ཉམས་ཞིབ་བྱས་པ་ཡིན་ན་ཉམས་ཞིབ་ག་འདྲ་བྱེད་དགོས་རེད། གཅིག་འབྲེལ་བ་ག་འདྲ་བྱེད་ཀྱི་རེད། མཉམ་དུ་ག་འདྲ་ཕྱག་ལས་ག་འདྲ་གནང་དགོས་རེད། འགོ་བཙུགས་རེད་པ། ལའོ་ལའོ།

དང་པོ་ཨ་ལེ་སྔོན་ལ་རྒྱ་གར་ཕྱོགས་ནས་ད་ང་ཚོ་ལ་སྐྱོན་ག་རེ་བཀྲི་བས་ཁོང་ཚོ་གི་ག་འདྲས attack བྱེད་ཀྱི་དེ་ཚོའི་སྐོར་ལ་གོ་རྟོགས་ཡག་པོ་སླེབས་ཨ་ནི་ང་ཚོ་གི་རྒྱ་གར་སྐོར་ལ་ག་འདྲས attack བྱེད་གོ་རྟོགས་ཕར་ཚུར་དང་པོ་གོ་རྟོགས་ཡག་པོ་འཕྲོད་ཨ་ནི་གོ་རྟོགས་ཕར་ཚུར་འགོ་ཚུགས་ཨ་ནི་ཨ་འགོ་ཚུགས་ནས་ཨ་ནི་ང་ཚོ་ཕར་ཚུར་རོགས་རམ་བྱེད་འགོ་ཚུགས་ན་ཡག་པོ་འདུག་བསམ་ཨ་ཅིག་གང་ལྟར་ད་ལྟ་ང་ཚོ་དེ Cyber Security ད་ལྟ་འདི་ང་ཚོ་དེ Webinar འཚོགས་པའི་རྗེས་ལ་ཨ་ནི་ག་རེ་ཁོང་བློ་བཟང་ལགས་དང་ཨ་ནི་ང་རང་ག་ཅིག Company CEO ཁོ་རང་གཉིས་ཕར་ཚུར་ལ་འབྲེལ་བ་བྱུང་ནས་ད་ལྟ་ད། གཞུག་མ Future Project སྒང་ལ་ཨ་ནི་ལས་ཀ་བྱེད་ག་ཅིག་དམིགས་ཡུལ་དུ་ཡོད་ལ་ཨ་ནི་ཕར་ཚུར་སྐད་ཆ་བཤད་ཡིན་ནའི་འདི་ཁོ་རང་གཉིས་ལ་ཟུར་ལ་ད་འདི་ད་ཆུང་ཆུང་ཅིག་རེད་ཡིན་ནའི་ད་འདི་ཆུང་ཆུང་འདི་ནས་མར་ཨ་ནི་ད་ག་རེ་ཡིན་ན་ད་སྐུ་མདུན་གྱི་གསུངས་པ་ནང་བཞིན་ཁྱོད་རང་ད་ཆུང་ཆུང་ཆུང་ཆུང་གིས Affect བྱེད་ཐུབ་མ་རེད་དེ་འདྲས་མ་བསམ་ལ་ནི་ག་ཅིག་ན་ན་ནི་རང་སྒྲུབ་ན་དེ་ན་ནི་ག་རེ Mosquito མཉམ་དུ་ཉལ་ནས་ཁོ་ཚོས་ཀྱི Bite སྟོན་པ་མཐོང་གི་འདུག་ལས་ཅིག་བ་དེ་ནང་བཞིན་ད་ཆུང་ཆུང་ཆུང་ཆུང་གོམ་པ་ཆུང་ཆུང་ཆུང་ཆུང་ལེན་ནས་ཨ་ནི་གཞུག་མ་ང་ཚོས་ད།

དེང་སང་ཡང་འཕྲུལ་རིགས་ཐོག་ལ་ཡར་སློབ་གཉེར་བྱེད་བྱས་ཐོན་ཡོང་མཁན་དེ་འདྲ་མང་པོ་ཡོང་གི་ཡོད་རེད། དེ་གས་དེ་དོ་སྣང་ག་རེ་བྱེད་དགོས་ཀྱི་རེད་དཔེར་ན་ད་ཡང་གཅིག་སོ་སོ་སོའི་གི་ད་ལྟ་ཁྱེད་རང་གི་ཨ་ལེ་ཚོགས་འདུ་གཅིག་གོ་སྒྲིག་གནང་བྱས་ད་འབྲེལ་བ་དེ་ལས་དུས་དུས་སུ་བྱུང་བ་རེད། དེ་སུ་རང་འདྲ་ད་ལྟ་མདོ་མ་འོངས་པ་ཕྱོགས་གཉིས་ཀྱི་འབྲེལ་བ་དེ་དང་ཕྱོགས་གཉིས་ཀྱི་བར་མཉམ་ལས་བྱེད་ཡ་དེ་མཉམ་དུ་ལས་ཀ་བྱེད་ཡ་དེ་གལ་ཆེན་པོ་རེད་གསུང་གི་འདུག་ག་ད་མཉམ་དུ་ལས་ཀ་བྱེད་ཡ་ལ་བོད་པའི་སྤྱི་ཚོགས་ནང་ལོགས་ནས་ལྷག་པར་དུ་གཞོན་སྐྱེས་ནང་ལོགས་ནས་ཡར་འཚར་ལོངས་བྱེད་བྱས་སློབ་སྦྱོང་གནང་མཁན་ཚོས་ག་རེ་བྱེད་དགོས་རེད་དགོངས་ཀྱི་འདུག། ལའོ་ད་ལྟའི TCRC གི་དེ་ལས་ཀ་ཤུགས་ཆེན་པོ་དཔེ་བྱེད་ཀྱི་འདུག་ལ་དེ་ཨ་ནི་ང་ཚོའི་ད་ལྟ་གནས་པའི་བཀའ་ཤག་དེ་བཀའ་ཤག་ཁོ་རང་གི་དམིགས་ཡུལ་གལ་ཆེ་ཤོས་གཅིག་དེ་ང་ཚོའི Cyber Security བོད་པའི་ག་ཅིག་ཨ་ནི Digital Security དེ་ང་ཚོའི་ད་གཞོན་སྐྱེས་ན་གཞོན་ག་ཅིག Through ནས་ཨ་ནི Security ག་ཅིག Solution ནང་དུ་དོན་ལེགས་ཀྱི་ལས་ཅིག་བ་ཨ་ནི་དེ་ཚོའི་སྒང་ལ།

Tibetan IT Professional Conference དེ་དམིགས་ཡུལ་དེ་ཆེ་ཤོས་དེ་ད་ག་རང་རེད་ལ་ཨཱ་ནི་བོད་པའི་ནང་ལོགས་ལ་ད་ལྟ་ང་ཚོ IT དང Information Technology ལ་ད Cyber ད་འདྲ་བོ་འདྲ་བོ་ཁོང་ཚོ་གང་ལས་ཀ་བྱེད་ནས་ཁོང་ཚོ་གང་ས་མཉམ་རུབ་བཟོས་ནས་ད་བོད་གཞུང་ནས་དེ་འདྲས་དེ་འདྲས་དེ་འདྲས་བྱེད་དགོས་རེད་ཨཱ་ནི Campaign དེ་འདྲས་དེ་འདྲས་བཙུགས་དགོས་རེད་ཨཱ་ནི་བོད་གཞུང་གི་ད་ལྟ Project དེ་འདྲས་དེ་འདྲས་ཡོད་རེད་ཨཱ་ནི་གཞུང་མ་ཁྱོད་ཚོ་གིས་ད་ང་ཚོ་མཉམ Collaboration བྱེད་སྟངས་དེ་དེ་འདྲས་བྱེད་ཐུབ་ཀྱི་རེད་ཨ་ནི་མཉམ་རུབ་བཟོས་ནས་ད Discussion དེ་དཔེ་ཡག་པོ་འགྲོ་གི་འདུག་ལ་ད་ལྟ་དེ Tibetan IT Conference ནང་ཡིན་ན་ང་རང་འཛུལ་ཞུགས་བྱེད་མྱོང་མེད་ཡིན་ན་ཡང་ད་དེ་ནང་ལོགས་ལ་ད YouTube ནང་ལོགས་ལ་ང་ཚོ TCRC ཁོ་རང་གིས་ད Director གིས་གསུངས་པ་ནང་བཞིན་ཨ་ནི་ད་ག་རང་འདི་འདྲའི་གོ་རྟོགས་དེ་འདྲས་སྤྲད་སོང་ལ། ད་ལྟ། གཅིག་གསུངས་སོང་བ་ད་གིན་དྲ་རྒྱའི་ནང་ལོགས་འཇབ་རྒོལ་བྱེད་ཡག་གི་ད་ཉེན་ཁ་ཟེར་དགོས་རེད་བ། ན་ཚ་མ་སོང་ན་འགོས་སྟངས་འདྲ་བོ་དེ་དང་དཀའ་ངལ་མ་སོང་ན་འཕྲད་མཁན་དེ་ཡི་གི་འཕྲད་སྟངས་འདྲ་བོ་དེ། Remote Access བྱས་བྱས་གཅིག་ཡོང་གི་ཡོག་རེད་གཉིས་པ་དེ Phishing ཐོག་ནས་ཡོང་གི་ཡོག་རེད་ཟེར་ཨ་ནི་གསུམ་པ་དེ་སུ་དྲ་རྒྱའི་སྤྱི་ཚོགས་དྲ་ལམ་ཐོག་ནས་ཡོང་གི་ཡོག་རེད་ཟེར། ད་ལྟ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡང་སྤྱི་ཚོགས་དྲ་ལམ་ཐོག་ནས་ཡོང་གི་ཡོད་པ་དེ་མངོན་གསལ་དོད་པོ་ཞེ་པོ་ཅིག་ཡོག་རེད་ད་དེ་ཚང་མས་ཤེས་ཀྱི་ཡོག་རེད་དེང་སང། རྒྱ་ནག་གི་དྲ་འབུ་འདུག་ཟེར་ད་ཁ་རྒྱུན་སོ་རེད་ཅིག་དེང་སང་ཚང་མ་གིས་ཤེས་ཀྱི་ཡོག་རེད་པ་ད་ད་ད།

WeChat Ban ཆགས་ནས Telegram བེད་སྤྱོད་བཏང་ཡས་དེ་མང་དུ་འགྲོ་བཞག་ལ་བོད་པའི་ནང་ལོགས་ལ Telegram བེད་སྤྱོད་བཏང་ཡས་མང་འགྲོ་ཡོད་ཡིན་ཙང་རྒྱ་ནག་ཁོང་ཚོ་གི་ད་མཁྱེན་མཁྱེན་ད་དེ་མཁྱེན་པ་འདྲ་བོ་འདུག་ད་དེ་མཁྱེན་ནས་ཁོང་ཚོ་གི Telegram through ནས Attack བྱས་ཤུགས་ཆེན་པོ་དཔེ་འགོ་ཚུགས་བཞག་ལ། ད་དེ་ལའོ་ཨ་ནི་ཉེ་ཆར་རང་ངོ་དེ་གང་ལ་ད Report Volexity ལབ་ནས་ད Company གཅིག་ཡོད་རེད་ད་དབྱིན་ཇི་གི Company ཁོ་རང་གི་ད་ཉིས་སྟོང་ཉི་ཤུ་རྩ་གསུམ་ནང་ལོགས་ལ September ལ Report གཅིག་བཏོན་བཞག Evil Bamboo གི་ཇི་རི་བོལ།

གསར་དང་ཨ་ནི Tibet Action Institute གི་གོ་རྟོགས་དཔེ་ཡག་པོ་གནང་གི་འདུག་ཁོང་ཚོ་གི Video དང་མ་གསུང་ད་དཔེ Detail སྒང་ལ་ཡག་ཐག་ཆོད Website ནང་ལོགས་འདུག་འདི་སྐུ་མཁྱེན་ཨ་ནི་ང་ཚོ་མི་མང་དང་ད་སུ་ཡིན་ན་ད་ཆེ་ཆུང་སུ་ཡིན་ན་འོ་འདི་ཡག་པོ་ཅིག་གཟིགས་རོགས་གནང་ཁོང་ཚོ་དཔེ་ཡག་པོ་གོ་རྟོགས་དཔེ་ཡག་པོ་གནང་གི་འདུག་ལ། ལོས་ལོས། ད་ལྟ་སྤྱི་བཏང་ནས་བོད་པའི་སྤྱི་ཚོགས་ནང་ལོགས་ལ་འདི་འདྲས་ཀྱི་དྲ་རྒྱའི་ཐོག་ནས་འཇབ་རྒོལ་བྱེད་ཀྱི་འདུག་ཟེར་ཡ་འདི་ཡོངས་གྲགས་རེད་ད་དེ་ཁྱེད་རང་གསུངས་ཡ་འདི་ཉིས་སྟོང

གཅིག་ག་རེ་ཟེར་དགོས་རེད TikTok དང་དེ་འདྲའི་འདུག་བ་འཕྲུལ་ཆས་མང་པོ་འདུག་བ་རྒྱ་མིས་བཟོས་བྱས་པ་འདི་ཚོའི་ཉེན་ཁ་ག་ཚད་ཡོད་རེད་ལ། ལའོ་ད་དེ་ཚོའི་ཉེན་ཁ་འདི་ཚོ་ཉེན་ཁ་ཤུགས་ཆེན་པོ་ཡོད་རེད་ལ་དེ་སོང་ཙང་ང་ཚོ་གི་ད information ང་ཚོ་ཁོག་སྟོང་གཅིག་རེད་ད་རྐུ་མ་ད་རྒྱ་ནག་གི་ཁེ་དྲུག་ད་ད་འདི་བྱས་ནས་ད་འདི་བེད་སྤྱོད་ལོག་པ་ཤུགས་ཆེན་པོ་བཏང་ཡག་ཅིག་འདི་བརྟན་པོ་རེད་ལ

འོ་དེ་ཡང་སྒོ་ནས་ཡང་ཡང་བསྐྱར། དེ TibCERT ཁོ་རང་གིས་ཡང། འདི་ངས་ལ་ད་ང་ཚོ་དེ་ཚོ་ས་དེ Cyber Security ག་བཞིན། མ་འཚོ་སྟོང་པ་དེ Upper TCV ནང་ལོགས་ལ་ཨ་ནི། སློབ་ཕྲུག་ཚོ་ལ་གོ་རྟོགས་སྤེལ་བ་དང་ཨ་ནི་ད་སློབ་གྲྭ་གཞན་པ་ལ་སྤེལ་ཡོད་པ་འདྲ་བོ་འདུག་ད་སློབ་གྲྭ་ནང་ལོགས་ལ་ཁོ་ཚོ་གིས Awareness སྤེལ་བ་གི། དེ་ཉག་ག་རེ Campaign ཤུགས་ཆེན་པོ་སྤེལ་བྱེད་ཀྱི་འདུག་ལ། ཨ་ནི་སློབ་གྲྭ་གཅིག་པོ་མ་རེད་ཤག་ཨ་ནི་དགོན་སྡེ་ཁག་ནང་ལོགས་ལ་འབྲེལ་བ་བྱས་ནས Cyber Security དེ Build བྱས་དང་ད་སྤྱི་བཏང་ད་བོད་པ་ནང་ལོགས་ལ

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། ཐའེ་ཝན་གྱི་རང་བཙན་གཙང་མའི་བདག་དབང་ཐའེ་ཝན་མི་མང་ལ་ཡོད་པ་རེད་ཅེས་སྲིད་འཛིན་གྱི་འོས་མི་ལི་ཆང་ཚི་ཡིས་གསུངས་བཞག། རྒྱ་ནག་གཞུང་གིས་ཨ་མི་རི་ཀའི་ཡུལ་སྐོར་བ་རྒྱ་ནག་ཏུ་བསྐྱོད་མཁན་ཚོར་ཐོངས་མཆན་ཝི་ཛ་སྤྲོད་རྒྱུ་སྟབས་བདེ་རུ་བཏང་ཡོད་པ་རེད་འདུག་དེ་ཡང་ཕྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་ཉིན་གནས་ཚུལ་ཐོན་པར་གཞིགས་ན་རྒྱ་ནག་གཞུང་གིས་འཆར་ལ་ཉེ་བའི་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་གཅིག་ནས་བཟུང། ཨ་མེ་རི་ཀ་ནས་ཡུལ་སྐོར་བ་རྒྱ་ནག་ཏུ་བསྐྱོད་རྒྱུའི་ཐོངས་མཆན་ཝི་ཛ་སྙན་ཞུ་སྟབས་བདེ་རུ་དང་ཡིག་ཆའི་ཆ་རྐྱེན་ཡང་མང་པོ་མེད་པ་བཟོས་ཡོད་པའི་སྐོར་དེ་ག་ཨ་མེ་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་གྱི་རྒྱ་ནག་གཞུང་ཚབ་ཁང་གི་དྲ་རྒྱའི་ཐོག་ལ་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་རེས་གཟའ་སྤེན་པའི་ཉིན་གནས་ཚུལ་བཀོད་སྤེལ་བྱས་ཡོད་པ་རེད་འདུག། དེ་ནི་རྒྱ་ནག་གཞུང་གིས་བར་ལམ་ཏོག་དབྱིབས་བཅུ་དགུའི་ནད་ཡམས་ཁྱབ་གདལ་སྐབས་ལ་རྒྱ་ནག་གི་དཔལ་འབྱོར་ཉམས་རྒུད་ཕྱིན་པ་སླར་གསོ་བྱ་རྒྱུ་དང་ཡུལ་སྐོར་སྤྲོ་འཆམ་པ་འཕེལ་རྒྱས་གཏོང་རྒྱུའི་ཆེད་དུ་འགྱུར་བ་དེ་བཏང་བ་ཞིག་ཡིན་ཞིང། དེ་ག་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་གྱི་རྒྱ་ནག་གཞུང་ཚབ་ཁང་གི་དྲ་རྒྱའི་ཐོག་ལ། ཕྱི་ཟླ་དང་པོའི་ཚེས་གཅིག་ནས་ཨ་མི་རི་ཀ་ནས་རྒྱ་ནག་ཏུ་ཡུལ་སྐོར་དུ་བསྐྱོད་མཁན་གྱི་ཡུལ་སྐོར་བའི་ཐོངས་མཆན་ཝི་ཛ་ཞུ་བའི་སྐབས་གནམ་གྲུའི་སྤ་སེ་དང་མགྲོན་ཁང་མངགས་ཆ་བྱས་པའི་དཔང་རྟགས་སམ་ཡང་ན་མགྲོན་ཤོག་སོགས་དགོས་ཀྱི་མེད་པའི་སྐོར་བཀོད་ཡོད་པ་རེད་འདུག། རྒྱ་ནག་གིས་དམག་སྤྱི་ཆེན་མོ་བཞི་ཐེ་བའི་དམག་དཔོན་དགུ་གྲོས་ཚོགས་ཀྱི་ཚོགས་མིའི་ཁོངས་ནས་ཕྱིར་འབུད་བྱས་བཞག། རྒྱ་ནག་གཞུང་གིས་ཀྲོང་ཅུན་བདེ་སྲུང་བློན་ཆེན་དུ་བསྐོ་གཞག་བྱས་པའི་རྗེས། ལས་འགན་བསྐྱར་སྒྲིག་བྱས་པའི་མཇུག་འབྲས་སུ། མེ་ཤུགས་འཕུར་མདའི་དམག་དོན་འཐབ་ཇུས་ཀྱི་དམག་སྤྱི་ཆེན་མོ་བཞི་ཐེ་བའི་དམག་དཔོན་དགུ་གྲོས་ཚོགས་ཀྱི་ཚོགས་མིའི་ཁོངས་ནས་ཕྱིར་འབུད་བྱས། འོན་ཀྱང་དམག་དཔོན་དགུ་པོ་དེ་གྲོས་ཚོགས་ནས་ཕྱིར་འབུད་བྱ་དགོས་པའི་རྒྱུ་མཚན་གྱི་སྐོར་ལ་འགྲེལ་བརྗོད་གང་ཡང་བྱས་མེད་པ་རེད་ཤག། རྒྱ་གར་གཞུང་གིས་པ་ཀི་སི་ཐན་ལ་རྒྱ་གར་ནང་དུ་གཏོར་རྒོལ་གྱི་བྱེད་གཏེ་རྒྱ་གར་ལ་རྩིས་སྤྲོད་ཡོང་བའི་རེ་བ་བཏོན་ཡང་པ་ཀི་སི་ཐན་གཞུང་གིས་རྒྱལ་ཁབ་གཉིས་ཕན་ཚུན་ཉེས་ཅན་པ་རྩིས་སྤྲོད་ཆིངས་ཡིག་མེད་པའི་སྐོར་གསུངས་འདུག། དེ་ཡང་རྒྱ་གར་གྱི་ཕྱི་སྲིད་ལས་དོན་ལྷན་ཁང་མགྲིན་ཚབ་པས་པ་ཀི་སི་ཐན་ནང་དུ་ཡོད་པའི་དྲག་སྤྱོད་པ Hafiz Saeed རྒྱ་གར་དུ་རྩིས་སྤྲོད་ཡོང་བའི་རེ་སྐུལ་དང་ཆབས་ཅིག་འབྲེལ་ཡོད་ཀྱི་ཡིག་ཆ་ཁག་པ་ཀི་སི་ཐན་གཞུང་ལ་ཉེ་ཆར་ཕུལ་བའི་སྐོར་རེས་གཟའ་པ་སངས་ཉིན་རྒྱལ་ས་ལྡི་ལིར་གསར་འགོད་པར་གསུངས་ཡོད་པ་དང། Hafiz Saeed ནི་མཉམ་འབྲེལ་རྒྱལ་ཚོགས་ཀྱིས་འཇིགས་སྐུལ་རིང་ལུགས་པར་ངོས་འཛིན་བྱེད་པ་ཞིག་ཀྱང་རེད་ཅེས་གསུངས་ཡོད་པ་རེད། པ་ཀི་སི་ཐན་གཞུང་གི་ངོས་ནས་ཀྱང་རྒྱ་གར་གྱི་རེ་འདུན་ལག་སོན་བྱུང་བའི་སྐོར་གསུངས་ཡོད་པ་མ་ཟད། Lashkar-e-Taiba དྲག་སྤྱོད་ཤོག་ཁག་གསར་འཛུགས་བྱེད་མཁན་གྱི Hafiz Saeed རྒྱ་གར་གཞུང་ལ་དགོས་མཁོ་ཡོད་པའི་གནས་ཚུལ་དེ་བདེན་པ་ཡིན་པ་དང། འོན་ཀྱང་རྒྱལ་ཁབ་གཉིས་ཕན་ཚུན་ཉེས་ཅན་པ་རྩིས་སྤྲོད་བྱེད་རྒྱུའི་ཆིངས་ཡིག་མེད་པའི་སྐོར་རེས་གཟའ་པ་སངས་ཉིན་གསུངས་འདུག། རྒྱ་གར་བྱང་ཤར་ཨ་སམ་མངའ་སྡེའི་ནང་ལ་མི་ལོ་བཅུ་ཕྲག་མང་པོའི་རིང། ཨ་སམ་ལ་རང་བཙན་དགོས་ཞེས་རྒྱ་གར་གཞུང་ལ་ངོ་རྒོལ་གྱེན་ལོག་བྱེད་མཁན་གྱི་ཤོག་ཁག་ཞིག་གིས་རྒྱ་གར་གཞུང་དང་ལྷན་དུ་ཞི་མཐུན་ཆིངས་ཡིག་འཇོག་ཐུབ་པ་བྱུང་བཞག། རྒྱལ་ས་ལྡི་ལིར་ཞི་མཐུན་ཆིངས་ཡིག་འཇོག་པའི་མཛད་སྒོའི་ཐོག་རྒྱ་གར་གྱི་ནང་སྲིད་བློན་ཆེན་ཨ་མིད་ཤཱ་མཆོག་དང་ཨ་སམ་མངའ་སྡེའི་དཔོན་རིགས་མཐོ་གྲས Himanta Biswa Sarma ལགས་ཕེབས་ཡོད་འདུག། བལ་ཡུལ་གྱི་ཆེས་མཐོའི་ཁྲིམས་ཁང་གིས་ད་ལྟའི་བལ་ཡུལ་གཞུང་འཛིན་པ CPN ཞེས་པའི། Mao ཚོགས་པས་སྣེ་ཁྲིད་པའི་གྱེན་ལོག་མགོ་འཛུགས་ཀྱི་ཉིན་མོ་དེར་མི་དམངས་ཀྱི་དམག་འཁྲུག་ཉིན་མོ་ཞེས་གཞུང་འབྲེལ་གུང་གསེང་བཞག་རྒྱུའི་ཐག་གཅོད་དེར་རྩིས་མེད་གཏོང་དགོས་པའི་ཐག་གཅོད་གནང་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ལགས་དང་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།